ང་རང་ཚོ་དཔེར་ན་དུང་སྒྲ་འདྲ་པོ་ཅིག་ཡིན་ཟེར་ན་ཁོ་ནི་མི་དུང་བཏགས་སྙིང་གི་མི་སྐྱེས་བུའི་རྩོལ་བ་ཞིག་བྱས་ཁོས་ཕུ་གཅིག་མ་བརྒྱབ་ཕྱིན་ཆད་ལམ་སང་ཆད་འགྲོ་བ་རེད་མ་གཏོགས་ཁོའི་ཕུ་དེ་ཕུ་རྒྱག་ཐེངས་གཅིག་ལ་དེ་ནི་སྐྱེས་བུའི་རྩོལ་བ་ཅིག་བྱས་ནས་རྒྱུན་རིང་པོའི་བར་དུ་སྡོད་རྩ་ནས་ཡོག་མ་རེད་བ་མེད་པ་ཡིན་ཙང་ནི། ཁོ་ག་རེ་རེད་ཟེར་ན། སྒྲ་ཁོ་ལམ་སང་དེ་འདྲ་ཡོད་གི་ཡོད་གི་ལ་མེད་པ་བྱས་སོང་བསམ་བསམ་ལ་ཅིག་ང་རང་ཚོའི་མགྱོགས་པོ་བྱས་ཧ་གོ་ཐུབ་འདུག་ག། བུམ་པ་ཁོ་ཁ་སང་ཡོག་རེད་དེ་རིང་ཡོག་རེད་ཟེར་ནས་ཁོའི་རྒྱུན་གོ་ཡོད་པ་ལ་བསམ་ཙང་ནི་ཁོ་བྱས་ཡོང་དུས་སང་ཁོའི་སྟེང་དུ་ཨོ། རང་གྲུབ་དུས་སྐད་ཅིག་གཉིས་པའི་དུས་སུ་མི་སྡོད་ཟེར་ཡག་གོ་མེད་པ་གོ། རྟོགས་དཀའ་ལས་ཁག་པོ་འདུག་ག་ཟེར་དུས་ས་འོ་ད་དེ་ཟིན་ཡོད་ཁ་ཅིག་གིས་ལྟ་ས་དེ་བཏང་གི་རེད། བུམ་པ་མི་རྟག་པ་དེ་རྟོགས་དཀའ་བ་དང་སྒྲ་མི་རྟག་པ་དེ་རྟོགས་ལས་སླ་རེད་ཞེ་ན་ཁོ་གཉིས་རྟོགས་དཀའ་སླའི་ཁྱད་པར་ཡོད་ན་དེ་ནི་བུམ་པ་མི་རྟག་པ་དེ་སྒྲ་མི་རྟག་པ་ཡིན་པའི་མཐུན་དཔེ་ལ་འགྲོ་སྟངས་མི་འདུག་ག་ཟེར་ལབ་གི་རེད། འོ་དེ་ཟེར་བ་དེ་ལ་རང་ལུགས་ད་འདི་རེད་བྱས་པ་རེད། ཞེ་ན། དེ་ནི། ལོག་པར་རྟོག་པའི་དབང་ལས་ཡིན་ཏེ་གསུང་བར་ད་ལྟ་སྒྲ་ཆོས་ཅན་མི་རྟག་སྟེ་བྱས་པ་ཡིན་པའི་ཕྱིར་དཔེར་ན་བུམ་པ་བཞིན་བཀོད་དགོས་ཡ་དེ། བྱེ་བྲག་པ་རྣམས་ཀྱིས་སྒྲ་དེ་ནམ་མཁའི་ཡོན་ཏན་ཡིན་ལབ་ས་རེད་བ་སྒྲ་ནམ་མཁའ་ལ་བརྟེན་པ་རེད་ཡིན་ཙང་སྒྲ་ནམ་མཁའི་ཡོན་ཏན་རེད་ཡིན་ཙང་སྒྲ་དེ་རྟག་པ་ཡིན་གཞན་ད་གྲུབ་མཐའི་དབང་གིས་སྒྲ་དེ་རྟག་པ་ཡིན་པ་ཁས་ལེན་པ་ཡིན་ཙང་དེ་དེ་འདྲའི་རྒོལ་བ་དེའི་ངོ་ལ་སྒྲ་ཆོས་ཅན་མི་རྟག་སྟེ་བྱས་པ་ཡིན་པས་དཔེར་ན་བུམ་པ་བཞིན་ཟེར་བྱས་ནས་བཀོད་བཞག་ན་ད་ཁོ་དེ་ག་རེ་འགོ། མཐུན་དཔེ་ལ་འགྲོ་སྟངས་གོ་དེ་རེད། སྒྲ་ལ་རིགས་འདྲའི་རྒྱུན་མེད་ཅིང། དུས་ཀྱང་བུམ་པ་ལས་ཐུང་བ་རེད། དུས་བུམ་པ་ལས་ཐུང་བ་ཡིན་ཙང་ག་རེ་ཟེར་ན། ད་ལྟ་ཡོད་གི་ཡོད་གི་ལ་མེད་པ་བྱས་སོང་བས་ལམ་སང་སོ་སོའི། ལམ་སང་ཧ་གོ་གི་རེད་ཟེར་གྱི་ཡོད་རེད། འོ་སྒྲ་ལ་རིགས་འདྲའི་རྒྱུན་མེད་ཅིང། དུས་ཀྱང་བུམ་པ་ལས་ཐུང་བའི་ཕྱིར་རོ་ཞེ་ན། དེ་ནི་ལོག་པར་རྟོག་པའི་དབང་ལས་ཡིན་ཏེ། འོ་གྲངས་ཅན་པ་དང་བྱེ་བྲག་པ། སྒྲ་དེ་ནམ་མཁའ་རྟག་པའི་རྫས་ལ་བརྟེན་པའི་ཡོན་ཏན་ཡིན་པས་སྒྲ་ཁོ་རང་སྤྱི་དང་ཡོན་ཏན་ལ།

ཁོ་རང་ཚོས་སྒྲ་དེ་རྟག་པ་ཡིན་པ་ཁས་ལེན་གྱི་ཡོད་རེད། དེ་ཡིན་ཙང་ནི། སྒྲ་རྟག་པ་ཡིན་པ་ཁས་ལེན་པ་ཡིན་ཙང་སྒྲ་རྟག་པར་འཛིན་པའི་སྒྲོ་འདོགས་ཁོ་ད་ཁོ་གྲུབ་མཐའི་དབང་གིས་རྒྱུ་མཚན་བསམ་པའི་སྟོབས་ཀྱིས་འཛིན་པ་ཡིན་ཙང་ད་ཁོ་བཀག་དུས་ད་གཏན་དུ་དཀའ་ལས་ཁག་པོ་ཡོད་རེད། ཁོ་རང་ཚོའི་ངོས་ལ་ལ་བལ་ཚོ་རྒྱུ་མཚན་རིགས་པ་བསམ་བཞིན་གཏན་གཏན་རྟག་པ་རང་ཡིན་བསམ་སྟེ་ད་མི་རྟག་པ་རེད་ཟེར་བཤད་བཤད་ན་གང་བྱུང་མ་བྱུང་ལ་ཁུས་བལ་དེ་རྒྱུ་མཚན་པའི་མཐར་ཐུག་རུ་ཅིག་ད་ངོ་མ་ཅིག་མ་མཐོང་བར་དུ་ལ་ཁས་ལེན་གཏོང་གི་མ་རེད་བ། མ་གཏོང་བ་ཡིན་ཙང་སྒྲ་དེ། རྟག་པར་འཛིན་པའི་ལོག་རྟོག་གོ་ཤུགས་ཆེ་ཡོང་གི་འདུག་འོ། དེ་ལྟ་བུ་བུམ་པ་ལ་མེད་པ་ཡིན་ཙང་ནི་དེའི་སྟོབས་ཀྱིས་གར་སོང་བས་དེ་རྒྱུ་མཚན་དུ་བྱས་ནས་སྒྲ་མི་རྟག་པ་སྒྲུབ་པར་བྱེད་པའི་མཐུན་དཔེ་ལ་བུམ་པ་བཀོད་པ་དེ་དེ་རེད་ཅེས། དེ་ཡིན་པར་མ་ཟད་པ་ཅན་ནི་གྲངས་ཅན་དེ་ཚོས་བུམ་པ་མི་རྟག་པ་ཡིན་པར་ཁས་ལེན་གྱི་ཡོད་ཡིན་པར་བུམ་པ་མི་རྟག་པ་རེད་ཟེར་སྒྲ་རྟག་པ་རེད་ཟེར་ཡག་རེད་བྱས་ཡོང་དུས་ཙང་ནི། བུམ་པ་མི་རྟག་པ་ཁོ་བུམ་པ་མི་རྟག་པ་ཁོ་རང་མ་རྟོགས་ན་ཡང། ཁས་ལེན་ལ་མཐུན་དཔེ་བཞག་ཆོག་གི་རེད་བ། ཁོ་རང་རྟོགས་དང་རྟོགས་མེད་ན་ཡང་བུམ་པ་མི་རྟག་པ་དེ་རྟོགས་མེད་ན་ཡང། ཁྱོད་རང་བུམ་པ་མི་རྟག་པ་ཡིན་ཟེར་གྱི་འདུག་ག་ཡིན་ཟེར་ད་སྒྲ་ཡང་མི་རྟག་པ་རེད་ག་རེ་ཟེར་ན་ཁོ་རྒྱུས་བྱས་པ་གཅིག་པ་རེད་པ་ཟེར་མཐུན་དཔེ་དེ་ལ་འགྲོ་བ་རེད་གསུང་གི་ཡོད་རེད་བ། མ་རྟོགས་སྔར་མ་རྟོགས་པའི། འོ་དེ་རང་ད་ག་འདྲ་ཡིན་ན་མི་ཤེས་ད་གང་ལྟར་གྱི་དོན་དང་གྲངས་ཅན་དང་དེ་དག་སྒྲ་མི་རྟག་པ་སྒྲུབ་པར་བྱེད་པའི་མཐུན་དཔེ་ལ་བུམ་པ་བཀོད་པ་དེ་འོ་ཁོ་རང་ཚོ་བུམ་པ་མི་རྟག་པ་ཡིན་པ་ཁས་ལེན་ལེན་པ་ཡིན་ཙང་ཁོ་རྒྱུ་རྐྱེན་གྱིས་བྱས་པའི་སྟོབས་ཀྱིས་མི་རྟག་པ་ཡིན་པ་ཁས་ལེན་གྱི་ཡོད་ས་རེད་བ། དེ་ཡིན་ན་སྒྲ་ཡང་རྒྱུ་རྐྱེན་གྱིས་བྱས་ཡིན་ཞེས་བཤད་ས་མི་རྟག་པ་ཡིན་པ་ཁས་མ་ལེན་རང་ལས་རེ་བ་སོགས་གོ་ཐོས་མཐུན་དཔེ་ལ་བཀོད་པ་དེ་དེའི་དབང་དུ་བྱས་པ་ཡིན་མ་གཏོགས་སྒྲ་དང་མི་དང་བུམ་པ་གཉིས་ལ་རྟོག་མི་རྟག་པ་རྟོགས་ཕྲ་རགས་ཡང་མེད་རྟོགས་དཀའ་སླའི་ཁྱད་པར་ཡང་མེད། འོན་ཀྱང་ད་བྱེ་བྲག་པས་སྒྲ་དེ་ནམ་མཁའ་རྟག་པའི་རྫས་ལ་བརྟེན་པའི་ཡོན་ཏན་ཡིན་པས་རྟག་པར་འདོད་པ་དགག་པའི་ཆེད་དུ་ཡིན་ནོ་ཇི་ལྟ་སྟངས་ང་རང་ཚོ་འདི་ནས་མ་བྱས་ནས་ད་ལྷོད་ལྷོད་རོལ་པོ་བྱས་དཔེར་ན་གཏན་ཚིགས་ཀྱི་ལྟ་ཉེས་ཞིབ་ཕྲར་གྱི་ལྟ་གིས་ན་ནི། མ་ལྟ་མ་ལྟ་ཡིན་པས་ད་ཡུག་ཁ་ཐུག་དེ་བ་ལ་བྱེ་བྲག་པའི་འདོད་ཚུལ་དེ་ཆ་ཚང་ཆག་གོ་གོ་དོ་ཆ་ཚང་རེ་བྱས་ནས་མ་བྱུང་ན་ཁོ་རོབ་རོབ་ཅིག་བྱེ་བྲག་པའི་འདོད་ཚུལ་དེ་བཅད་བཅད་སྒོ་རུ་ཤེས་བྱ་ཉི་ཤུ་རྩ་བཞི་ཅིག་ཁས་ལེན་པ་རེད་པ་ཁོ། ཤེས་བྱ་ཉི་ཤུ་རྩ་བཞི་ཁས་ལེན་པ་རེད་ཤེས་བྱ་ཉི་ཤུ་རྩ་བཞི་ཁོ། བྱེ་བྲག་པ་ག་རེ་ག་རེ་བཞག་གི་འདུག་ཁོ་ཅིག་ངོས་མ་ཟིན་ན་དེ་ནི། ག་བ་ག་བ་ཞུགས་ཡོད་ན་མེ་མདའ་ག་བ་ཞུགས་ཡོད་ན་ཧ་རྩ་ནས་གོ་ཡ་མི་འདུག་དེ་ནི་ཧ་གོ་ཡ་མི་འདུག་བ། བྱས་ཙང་ཁོ་དེ་ནི་མ་བལྟ་ས་བལྟ་ཡོང་དུས་ཙམ་མང་ཆེ་བ་ནི་ཕ་རོལ་གྱི་འདོད་པ་ཁོ་རང་ཞིག་གསུངས་ཤེས་ན་བཏང་གི་ཡོད་རེད་དེ་ནི